ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས། ཉིན་གཅིག་ནང་འཛམ་གླིང་ཁྱོན་དུ་ཏོག་དབྱིབས་ནད་པ་གསར་པ་ཐོན་པའི་གྲངས་འབོར་མཐོ་ཤོས་དེ་སླེབས་ཡོད་པ་རེད། ཉེ་ཆར་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས།

ད་ལྟའི་ཆར་སྦྲ་ཛིལ་ནང་ཏོག་དབྱིབས་ཀྱི་ན་ཚ་འགོས་མཁན་ཁྱོན་མི་གྲངས་ས་ཡ་གཅིག་ལས་བརྒལ་ཡོད་སྟབས་དེ་ནི་འཛམ་གླིང་ཁྱོན་དུ་ཏོག་དབྱིབས་ན་ཚ་འགོས་མཁན་ནད་པ་མང་ཤོས། ཨ་རིའི་རྗེས་སུ་ཨང་གཉིས་པ་དེ་ཆགས་ཡོད་པ་རེད། དེ་བཞིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རེས་གཟའ་ཉི་མ་ཡི་ཉིན་སྤེལ་བ་ཡི་སྙན་ཐོ་ནང་ཨ་རིའི་ནང་ལ་ཡང་ནད་པ་གསར་པ་སུམ་ཁྲི་དྲུག་སྟོང་ཐོན་ཡོད་པ་དང། དེ་ཡང་ཨ་རིའི་ནང་ནད་པ་གསར་པ་ཐོན་པའི་གྲངས་འབོར་མཐོ་ཤོས་དེ་སླེབས་ཡོད་སྐོར་འགྲེལ་བརྗོད་བྱས་འདུག།

ང་ཚོས་ཨ་རིའི་ནང་མངའ་སྡེ་མང་པོ་ཞིག་གི་གོ་རིམ་མ་འདྲ་བ་མཐོང་གི་ཡོད། གོ་རིམ་དང་པོ་ནས་གོ་རིམ་གསུམ་པ་བར་དུ་དཔལ་འབྱོར་སླར་གསོ་ཡོང་ཐབས་དང། རྒྱལ་ཁབ་སླར་གསོ་ཡོང་ཐབས་དེ་བཞིན་ལས་དོན་མུ་མཐུད་གནས་ཐབས་སུ་འབད་བརྩོན་བྱེད་བཞིན་ཡོད། དེའི་ཐད་ང་ཚོས་ལས་དོན་རླབས་ཆེན་སྒྲུབ་བཞིན་ཡོད། སྲིད་འཛིན་གྱིས་གོ་རིམ་གསུམ་པ་ཡི་ལས་དོན་ནང་བསྐྱར་དུ་སྒོ་ཕྱེ་རྒྱུ་དང། དེའི་ཐོག་ཞི་རྒོལ་ཁག་སྤེལ་ཆོག་གི་ཡོད་པ་རེད་ཅེས་གསུངས་འདུག་ཏོག་དབྱིབས་ནད་པ་གསར་པ་ཐོན་པའི་གྲངས་འབོར་དེ་ཨ་རི་གཅིག་པུ་ཡི་ནང་འཕར་བཞིན་པ་ཞིག་མ་ཡིན་པར། རྒྱ་གར་ནང་ལ་ཡང་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ཁྱོན་ནད་པ་གསར་པ་གྲངས་ཆིག་ཁྲི་ལྔ་སྟོང་ཐོན་ཡོད་པ་དང། དེར་བརྟེན་རྒྱ་གར་གྱི་གྲོང་ཁྱེར་ཆེ་ཤོས་མོམ་འབེ་དང་ལྡི་ལི་སོགས་ཀྱི་སྨན་ཁང་ཁག་གི་ནང་ནད་པ་ཡི་གྲངས་འབོར་ཚད་ལས་བརྒལ་འགྲོ་བཞིན་ཡོད་པ་རེད།

ཡོ་རོབ་ཀྱི་རྒྱལ་ཁབ་མང་པོས་ཁྱིམ་སྡོད་བཀའ་རྒྱ་མུ་མཐུད་ལག་བསྟར་བྱེད་བཞིན་ཡོད་པ་དང། དེ་ཡང་འཇར་མན་གྱིས་ན་ཚ་འགོས་མཆེད་སྟངས་འཛིན་ལ་མུ་མཐུད་གདོང་ལེན་བྱེད་བཞིན་ཡོད་པ་རེད། འཇར་མན་གྱི་ནུབ་རྒྱུད་མངའ་སྡེ་ཝེས་པ་ལ་ནང་བཤས་ར་ཞིག་གི་ནང། ཁྱོན་མི་གྲངས་བདུན་སྟོང་ཙམ་ལ་ཏོག་དབྱིབས་ན་ཚ་འགོས་ཡོད་མེད་བརྟག་དཔྱད་བྱས་པར། ཁྱོན་ལས་བྱེད་གྲངས་གཅིག་སྟོང་སུམ་བརྒྱ་ལྷག་ཙམ་ཞིག་ལ་ཏོག་དབྱིབས་ན་ཚ་འགོས་ཡོད་པ་ར་འཕྲོད་བྱུང་ཡོད་འདུག་འཇར་མན་གྱི་ས་གནས་མངའ་སྡེ་ཡི་བློན་ཆེན་ཨ་མེན་ཏི་ལ་ཤི་མཆོག་གིས།

ནད་པ་མི་ཉུང་བ་ཞིག་ཤ་ཡི་བཟོ་གྲྭ་ཁག་དང་འབྲེལ་བ་ཡོད་པར་དོགས་ཟོན་བྱེད་བཞིན་ཡོད་སྐོར་འགྲེལ་བརྗོད་གནང་འདུག་ཡང་འཇར་མན་གྱི་གྲོང་ཁྱེར་སྒོ་ཀྲི་སྒར་ནང་ཆེས་ཉེན་ཁ་ཆེ་བའི་ནད་པ་ཟུར་བཀག་བྱེད་ས་ཡི་ཁང་ཆེན་ཞིག་གི་ནང། གནས་སྡོད་བྱེད་མཁན་དང་ཉེན་རྟོག་པའི་བར་འཁྲུག་འཛིང་ཤོར་ནས། ཁྱོན་ཉེན་རྟོག་པ་བརྒྱད་ལ་རྨས་སྐྱོན་ཕོག་ཡོད་འདུག་འོན་ཀྱང་སི་པན་ནང་འཚོ་བ་རྒྱུན་ལྡན་དུ་ཕྱིར་ལོག་བྱེད་བཞིན་ཡོད་པ་རེད། དུས་ཡུན་ཟླ་བ་གསུམ་ཙམ་གྱི་རིང་ཡོ་རོབ་ནང་བཀག་རྒྱ་དམ་དྲག་ཤུགས་ཆེ་བྱས་ཡོད་ཀྱང། ད་ལྟའི་ཆར་ཡོ་རོབ་ཀྱི་ས་མཚམས་མང་ཆེ་བ་ཞིག་སྒོ་ཕྱེས་ཡོད་འདུག

ང་ཚོས་སྒྲིག་ཡིག་དེ་ཚོ་བརྩི་སྲུང་ཡག་པོ་བྱས་པ་ཡིན་ན་བཀའ་རྒྱ་གཞན་ཞིག་ཡོང་གི་མ་རེད་ཅེས་གསུངས་འདུག་སི་པན་ནི་ཏོག་དབྱིབས་ནད་དུག་གི་ཤུགས་རྐྱེན་ཆེས་སྡུག་ཤོས་ཐེབས་མཁན་གྱི་རྒྱལ་ཁབ་ཅིག་ཡིན་པ་དང་ན་ཚ་དེའི་རྐྱེན་པས། ཁྱོན་མི་གྲངས་ཉིས་ཁྲི་བརྒྱད་སྟོང་ཙམ་འདས་གྲོངས་སུ་ཕྱིན་ཡོད་པ་རེད། གནས་ཚུལ་མཁོ་སྒྲུབ་པ་ཀ་སི་འདར་བྷིན་དང་སྙན་སྒྲོན་པ་ཚང་ཅི་རྡོ་རྗེ་ཡིན། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།